དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་བཞི་བའི་ཚེས་པ་ཉེར་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་དྲུག་པའི་ཚེས་བཅུ་གཟའ་སྤེན་པ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག། རིམ་པ་བཞིན་དགོངས་འཇུག་ཞུ་རྒྱུ་ཡིན། ད་དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། ཨ་མི་རི་ཀའི་རྒྱལ་སར་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་གཙོ་འགན་བཞེས་མཁན་བུ་ཆུང་ཚེ་རིང་ལགས་སུ Truman Reagan རང་དབང་གི་གཟེངས་རྟགས་དངོས་སུ་འབུལ་བཞེས་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང་ང། ཐའེ་ཝན་དང་བོད་ཀྱི་བར་རྒྱ་ནག་དང་འབྲེལ་མོལ་གྱི་སྐོར་ཉམས་མྱོང་སྤེལ་རེས་བྱ་རྒྱུ་ཡོད་པ་མ་ཟད།

མེ་ཏོག་ཕུལ་ནས་མཚན་ཐོ་ཀློག་པའི་ལོ་འཁོར་རྗེས་དྲན་ཐེངས་བཅུ་དྲུག་པ་གི་སྐབས་དང་བསྟུན་ནས་དམར་ཤོག་རིང་ལུགས་ཀྱི་འོག་ཏུ་གོད་ཆག་ཕོག་པའི་དྲན་རྟེན་ཐེབས་རྩ་ཁང་གིས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་གཙོ་འགན་བཞེས་མཁན་བོད་མི་ཨ་མི་རི་ཀའི་མི་སེར་ཡིན་པ་བུ་ཆུང་ཚེ་རིང་ལགས་སུ Truman Reagan Medal of Freedom འམ་ཨ་རིའི་སྲིད་འཛིན་དམ་པ་ཁྲུ་མེན་དང་རེ་གན་གཉིས་ཀྱི་མཚན་ཐོག་གི་རང་དབང་གི་གཟེངས་རྟགས་དངོས་སུ་ཕུལ་ཡོད་ཅིང་བུ་ཆུང་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། དེ་རིང་ཉིན་གུང་གཟེངས་རྟགས་གནང་བ་འདི་གིས་ང་ཚོས་ད་ང་སྒེར་གྱི་གནད་དོན་གང་ལྟར་ངོས་འཛིན་བྱས་པ་ཅིག་མ་རེད་བསམ་གི་ཡོད་དེའི་འདུས་ཏེ་བོད་སྤྱི་པའི་ད་ལྟའི་འཐབ་རྩོད་འདི་ལ་ད་ལྟའི་ཆར་འཛམ་གླིང་རྒྱལ་ཁབ་ནང་ལ་ཡང་ཅིག་དོ་སྣང་ཁྲ་ལ་ཕྲན་བུ་མཐོ་བ་ཡོང་ཡས་ཀྱི་གོ་སྐབས་ཅིག་ཆགས་བསྡད་ཡོད་དུས་ད།
དེ་རིང་ང་ལ་རང་དབང་གི་གཟེངས་རྟགས་ཟིག་ཐོབ་པ་འདི་ང་རང་སྒེར་གྱི་ལས་དོན་ཙམ་ལ་ངོས་འཛིན་གནང་བ་མ་ཡིན་པར ྋགོང་ས་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་གི་འོག་ཏུ་བོད་མི་ཚོ་གི་ཞི་བའི་འཐབ་རྩོད་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་རམ་འདེགས་གནང་གིན་ཡོད་པ་ཟིག་མཚོན་གྱི་ཡོད་པས་འདི་བརྒྱུད་ནས། བོད་སྤྱི་པའི་རྩ་དོན་འཐབ་རྩོད་དེ་འཛམ་གླིང་གི་རྒྱལ་ཁབ་ཁག་གི་ནང་ང་དོ་སྣང་འཕར་མ་ཟིག་ཡོང་བའི་རེ་བ་དང་གོ་སྐབས་ཟིག་ཆགས་ཡོད་པ་གསུངས་ཡོད་ཀི། ཐེབས་རྩ་ཁང་དེའི་འབྲེལ་མཐུད་འགན་འཛིན། མ་ཆོ། ཧར་མོ་ཁྲི་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན་བུ་ཆུང་ཚེ་རིང་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གི་དྲག་གནོན་ལ་ཁ་གཏད་གདོང་ལེན་གནང་སྟེ་ཡུན་རིང་བོད་དོན་འཐབ་རྩོད་གནང་དང་གནང་མུས་སོགས་ལ་ཆེ་བསྟོད་གི་ཆེད་ལ་ང་ཚོས་ཁོང་ལ་གཟེངས་རྟགས་འདི་ཕུལ་བ་ཡིན་ཞེས་གསུངས་ཡོད། མཛད་སྒོ་དེའི་ཐོག་ཨ་མེ་རི་ཀའི་རྒྱལ་ས་ལ་རྟེན་གཞི་བྱས་པའི་རྒྱལ་ཁབ་ཁག་གི་གཞུང་ཚབ་ཁག་བརྩིས་པའི་ཚོགས་སྡེ་འདྲ་མིན་གྱི་སྐུ་ཚབ་སོགས་ལྷན་འཛོམས་ཀྱིས་དམར་ཤོག་རིང་ལུགས་ཀྱི་གནོད་འཚེ་ཕོག་ཡུལ་གྱི་མི་དམངས་ས་ཡ་གཅིག་ལྷག་ཡོད་པ་རྣམས་ལ་རྗེས་དྲན་གནང་ཡོད། ཤིན་ཅང་ཡུ་གུར་མི་རིགས་ཀྱི་ཐོག་ལ་འགྲོ་བ་མིའི་ཐོབ་ཐང་རྡོག་བརྫིས་གཏོང་གྱིན་པར་བསྙད་ནས་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ནང་རྟེན་གཞི་བྱས་པའི Nine Star Corporation ཞེས་པའི་བཟོ་ཚོང་མཉམ་འབྲེལ་གྱི་ཅ་དངོས་ཁག་ཨ་མི་རི་ཀ་ལ་ནང་འདྲེན་བྱ་རྒྱུ་བཀག་སྡོམ་བྱས་འདུག། རོའེ་ཊར་གསར་ཁང་གིས་ཕྱི་ཚེས་དགུ་གི་ཉིན་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨ་མེ་རི་ཀའི་གཞུང་གིས་གཟའ་པ་སངས་གི་ཉིན་རྒྱ་ནག་ནང་རྟེན་གཞི་བྱས་པའི Nine Star Corporation ཞེས་པའི་བཟོ་ཚོང་མཉམ་འབྲེལ་དང། དེ་བཞིན་ཀྲུའུ་ཧའེ་རུ་རྟེན་གཞི་བྱས་པའི་དེའི་ཡན་ལག་ཁེ་གཉེར་ཁང་བརྒྱད་ཀྱི་ཅ་དངོས་རྣམས་ཨ་མེ་རི་ཀ་ལ་ནང་འདྲེན་བྱ་རྒྱུར་བཀག་སྡོམ་བྱས་ཡོད་པའི་སྐོར་ཨ་རིའི་གཞུང་གི་དེབ་སྐྱེལ་གྱི་ནང་གསལ་ཡོད་ཅིང་དེའང་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་གིན་པར་བཟོ་ཚོང་མཉམ་འབྲེལ་འདིས་རྒྱ་ནག་གཞུང་དང་ངན་པ་ལག་སྦྲེལ་བྱས་ཡོད་པ་མ་ཟད་གཞན་ན་ད་དུང་ཤིན་ཅང་ཀྲུང་ཁེ་རྫས་འགྱུར་ཚད་ཡོད་ཀུང་སི་གི་ཅ་དངོས་ཁག་ཀྱང་ནང་འདྲེན་བྱ་རྒྱུ་བཀག་སྡོམ་བྱས་ཡོད་པ་ཨ་རིའི་གཞུང་གི་དེབ་སྐྱེལ་དྲ་ཤོག་གི་སྟེང་བཀོད་འདུག Nine Star ཞེས་པའི་བཟོ་ཚོང་མཉམ་འབྲེལ་དེའི་དྲ་རྒྱ་ལྟར་ན་བཟོ་ཚོང་དེ་ནི་འཛམ་གླིང་གི་སྟེང་པར་སློག་ཡོ་ཆས་བཟོ་སྐྲུན་བྱེད་མཁན་ཆེ་ཤོས་ཨང་བཞི་བ་དེ་དང། ཤིན་ཅང་ཀྲུང་ཁེ་རྫས་འགྱུར་ཚད་ཡོད་ཀུང་སི་གཉིས་ནས་རྒྱ་ནག་གཞུང་དང་ངན་པ་ལག་སྦྲེལ་གྱིས་ཚོང་དོན་གཉེར་བཞིན་པ་དེས་རྒྱ་ནག་གཞུང་གིས་ཡུ་གུར་དང་དེ་མིན་གྱི་གྲངས་ཉུང་མི་རིགས་ཀྱི་ཐོག་ལ་དྲག་གནོན་བྱེད་ཀྱིན་པར་འབྲེལ་བ་ཆགས་ཀྱི་ཡོད་པར་བསྙད་ནས་བཟོ་ཚོང་དེ་གཉིས་ཀྱི་ཅ་དངོས་རྣམས་ཨ་མི་རི་ཀ་ལ་ནང་འདྲེན་བྱེད་མི་ཆོག་པའི་སྐོར་ཨ་རིའི་རྒྱལ་ཁབ་བདེ་འཇགས་ལྷན་ཁང་གིས་སྤེལ་བའི་ཁྱབ་བསྒྲགས་ཤིག་ཏུ་གསལ་ཡོད། རྒྱལ་ཚོགས་ཀྱི་ཆེད་མཁས་བ་དང་དེ་མིན་ཐོབ་ཐང་དོན་གཉེར་བ་ཚོས་ཚོད་རྩིས་བྱས་པ་ལྟར་ན་ཡུ་གུར་གཙོ་བོ་གྱུར་པའི་གྲངས་ཉུང་མི་རིགས་དེ་ཧུའེ་རིགས་ས་ཡ་གཅིག་ཙམ་ཞིག་ཉེ་བའི་ལོ་ཤས་ནང་ཤིན་ཅང་དུ་བཀག་སྐྱིལ་བྱས་ཡོད་པའི་ཁྲོད་མང་པོ་ཞིག་གིས་ཁོང་ཚོ་གི་ཐོག་ལ་བསམ་བློ་བཅོས་བསྒྱུར་གྱི་སྦྱོང་བརྡར་དང་སྡུག་སྦྱོང་མནར་གཅོད་བཏང་ཡོད་ལུགས་ཤོད་ཀྱི་ཡོད། འོན་ཀྱང་རྒྱ་ནག་གཞུང་གིས་སྐྱོན་འཛུགས་དེ་ལ་ཁས་ལེན་བྱེད་ཀྱི་མེད། ཐའེ་ཝན་དང་བོད་ཀྱི་དབར་རྒྱ་ནག་དང་འབྲེལ་མོལ་གྱི་སྐོར། ཉམས་མྱོང་སྤེལ་རེས་བྱ་རྒྱུ་ཡོད་པ་མ་ཟད། ཐའེ་ཝན་གྱི་མི་དམངས་ཚོས་གོང་ས་མཆོག་གི་དབུ་མའི་ལམ་གྱི་སྙིང་སྟོབས་དང་ནང་དོན་ལ་མིག་དཔེ་བལྟ་ས་འདུག་ཅེས་རྒྱ་རིགས་མཁས་པ་ཞིག་གིས་འགྲེལ་བརྗོད་གནང་ཡོད་པའི་སྐོར། གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ག་གསན་རོགས་ཞུ། བཞུགས་སྒར་ཉེ་འཁྲིས་ས་རཱ་མཐོ་སློབ་ཏུ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནས་བཀོད་སྒྲིག་གནང་སྟེ། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་ལྡོག་རེ་བ་དང་གདོང་ལེན་དུ་འབོད་པ་གྱི་བརྗོད་གཞི་དང་འབྲེལ་ཏེ། སྤྱི་ཟླ་དྲུག་པ་གྱི་ཚེས་པ་བརྒྱད་ནས་བཅུ་གྱི་བར་ཉི་མ་གསུམ་གྱི་རིང། རྒྱ་རིགས་དམངས་གཙོ་དོན་གཉེར་བ་དང་ཐའེ་ཝན་གྱི་རྒྱ་རིགས་མཁས་པ། ཧོང་ཀོང་དང་ལྷོ་སོག་པོ་ཡུ་གུར་དང་མན་ཇུའི་མི་རིགས་ཀྱི་སྐུ་ཚབ་ལས་འགུལ་བ་དང། མི་རིགས་ཀྱི་རང་དབང་འཐབ་རྩོད་པ་སོགས་ལྷན་འཛོམས་ཚོགས་འདུ་སྐོང་བཞིན་པ་གི་ཐོག་ཞི་བདེ་དང་དམག་འཁྲུག་གི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་སྒྲོག་འདོན་གནང་མཁན་རྒྱ་རིགས་མཁས་པ་སུན་ཀྲི་པིན་ལགས་ནས་ཐའེ་ཝན་དང་བོད་ཀྱི་བར་རྒྱ་ནག་དང་འབྲེལ་མོལ་གྱི་སྐོར་ཉམས་མྱོང་སྤེལ་རེས་བྱ་རྒྱུ་ཡོད་པ་མ་ཟད།

ཐའེ་ཝན་གྱིའང་མི་སྐོར་ཞིག་གིས་དབུ་མའི་ལམ་ལ་མོས་མཐུན་གནང་གི་ཡོད་པ་དང་ཆབས་ཅིག་ཏུ། ཐའེ་ཝན་དུ་མི་ཁག་ཅིག་གིས་ཡག་ཤོས་བྱུང་ན་བོད་དུ་རང་བཙན་རྩོད་དགོས་པ་གི་ལངས་ཕྱོགས་འཛིན་གྱི་ཡོད་པ་ཡང་འགྲེལ་བརྗོད་གནང་གི་འདུག་ཡང་ཐའེ་ཝན་གྱི་ནང་བོད་བརྒྱུད་ནང་བསྟན་དང་བོད་དོན་གྱི་སྐོར། བོད་རིགས་དང་རྒྱ་རིགས་འབྲེལ་མཐུད་སོགས་ཀྱི་སྐོར་ཡང་འཁོད་པ་གི་དུས་དེབ་ཀུན་གསལ་འོད་སྣང་གི་རྩོམ་སྒྲིག་པ་གནང་མཁན། དེ་བཞིན་གངས་ལྗོངས་དཔེ་སྐྲུན་ཁང་གི་རྩོམ་སྒྲིག་པ་ལུའུ་ཧུའེ་ཅོན་ལགས་ནས་ཀྱང། བོད་དོན་ཆབ་སྲིད་བདེན་འབྲེལ་བར་གྱི་ཐོག་གི་ཐའེ་ཝན་གྱི་ནང་དུའང་གནོན་ཤུགས་མངོན་གསལ་ཅན་ཡོད་པ་འགྲེལ་བརྗོད་གནང་གི་འདུག། ཡི་ཤི་ཙང་ཙི་ཡོ་ཡུན་ཏུང་ཝེ་ལི་ཝོ་ཏའི་ཅང་ཧྲོའུ་ཅུ་ཇུས་ཏེ་ཝོ་ཞེ་ཁྲེན་ཀྲི་གི་ཡང་ཙི་ཁི་པེ་ཡིན་ཞང་ལི་ཐའ་ཡིན་ཝོ་ཏའི་ཅང་ཧྲོའུ་ཤུས་ཡའོ་ཆུས་ཀྲུང་གོ་ཙོ་ཞོས་ཧྲུའུ་ཅའོ་ལི། ཐའེ་ཝན་དུ་ཡུལ་སྐོར་བདེ་སྣང་ཆུས་སོགས་བདེན་འབྲེལ་དེ་བོད་ཀྱི་སྐོར་ཡང་དཔེ་ཆ་དཔར་སྐྲུན་གནང་མཁན་མང་བོ་ཡོད་ནའང། ང་ཚོའི་དཔར་བཞིན་པ་ནི་བོད་དོན་ཆབ་སྲིད་བདེན་འབྲེལ་བ་ཁག་ཡིན་པས་ང་ཚོའི་དཔར་སྐྲུན་ཁང་བདེན་འབྲེལ་ལམ་མི་བྱེད་མཁན་མང་བོ་ཡོད་ནའང། རྒྱ་ཡིག་ཀློག་མཁན་གྱི་ཁོར་ཡུག་ཏུ་རྒྱ་ནག་གཞུང་ཁོ་ནའི་དྲིལ་བསྒྲགས་ཀྱིས་ཁེངས་སོང་ན་མི་འགྲིག་པར། བོད་མི་དང་བོད་ལ་ཤ་ཚ་དོ་ཁུར་བྱེད་མཁན་གྱི་རིགས་ཀྱི་དེབ་རིགས། ང་ཚོ་གངས་ལྗོངས་དཔེ་སྐྲུན་ཁང་སོགས་ནས་དཔར་བསྐྲུན་བྱེད་བཞིན་པར། རྒྱ་ནག་གི་གནོན་ཤུགས་ནི་མངོན་གསལ་དོད་པོ་རེད། ཐ་ན་ང་རང་གི་འབུམ་རམས་པ་གྱི་དཔྱད་རྩོམ་གྱི་ནང་བོད་རང་དབང་དང་འབྲེལ་བ་གྱི་ནང་དོན་འཁོད་པར། ངའི་མཛུབ་སྟོན་དགེ་རྒན་ཚུན་ཆད་ཀྱིས་སོ་སོར་རྒྱ་ནག་ཏུ་བསྐྱོད་རྒྱུར་བཀག་འགོག་ཡོང་བ་གྱི་འཇིགས་སྣང་བྱེད་ཀྱི་འདུག་ཅེས་འགྲེལ་བརྗོད་གནང་སོང། ཉི་མ་གསུམ་གྱི་རིང་ལ་འཚོགས་བཞིན་པ་གི་མཁས་པའི་བགྲོ་གླེང་འདིར། རྒྱ་ནག་གི་དྲུག་བཞིའི་དམངས་གཙོའི་ལས་འགུལ་སྣེ་ཁྲིད་པ་གྲགས་ཅན་ཡུ་གུར་མི་རིགས་ཡིན་པ་ཝུར་ཁའེ་ཞི་དང། རྒྱ་ནག་དམངས་གཙོ་དོན་གཉེར་བ་དང་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན། འདས་པོ་ལིའུ་ཞའོ་པོ་གི་ལྕམ་ལིའུ་ཞཱ་སོགས་ཀྱང་མཉམ་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། འདི་ལོ་རྒྱ་ནག་གི་མཐོ་རྒྱུགས་སམ་སློབ་ཆེན་འཛུལ་ཞུགས་ཀྱི་ཡིག་རྒྱུགས་ཀྱི་ཁྲོད་ལ་བོད་རིགས་སློབ་གྲྭ་ཁག་ཏུ་རྒྱ་ཡིག་གི་ཡིག་རྒྱུགས་གཏོང་ཚུལ་མང་དུ་ཕྱིན་ཡོད་པའི་སྐོར་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་ཞུ། ཕྱི་ཟླ་དྲུག་པའི་ཚེས་བདུན་ནས་བཟུང་ཕྱི་ཚེས་དགུ་བར་ཉིན་གྲངས་གསུམ་རིང་རྒྱ་ནག་རྒྱལ་ཡོངས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱ་ནག་གི་མཐོ་རིམ་སློབ་གྲྭ་ཁག་ཏུ་འཛུལ་ཞུགས་ཀྱི་གཅིག་གྱུར་ཡིག་རྒྱུགས་ཞེས་པ་སྤྲོད་འགོ་ཚུགས་ཡོད་པ་དང་བོད་ནང་གི་བོད་རང་སྐྱོང་ལྗོངས་དང་ཞིང་ཆེན་བཞིའི་འོག་ཏུ་ཡོད་པའི་བོད་རིགས་སློབ་ཕྲུག་རྒྱ་ནག་གི་སློབ་ཆེན་ཁག་ཏུ་འཛུལ་ཞུགས་ཀྱི་ཡིག་རྒྱུགས་དེར་ཞུགས་ཡོད་པ་དང་གནས་ཚུལ་མཁོ་སྤྲོད་པས་མཚོ་སྔོན་དང་མགོ་ལོག་གཞན་དཀར་མཛེས་ཕྱོགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ཡིག་གཙོར་འཛིན་གྱི་སློབ་གསོ་ཐབས་ལམ་གཉིས་པ་ཞེས་པ་ལག་བསྟར་བྱས་ཏེ། འདི་ལོ་ནས་སློབ་གྲྭ་ཁག་ཏུ་མཐོ་རིམ་སློབ་གྲྭར་འཛུལ་ཞུགས་ཀྱི་ཡིག་རྒྱུགས་ཚང་མ་རྒྱ་ཡིག་ཏུ་བསྒྱུར་ཡོད་པས་རྒྱ་ནག་གི་མཐོ་རྒྱུགས་ཁྲོད་བོད་རིགས་སློབ་མ་རྒྱ་ཡིག་གི་ཡིག་རྒྱུགས་གཏོང་དགོས་མཁན་མང་རུ་ཕྱིན་ཡོད་པ་འགྲེལ་བརྗོད་གནང་གི་འདུག།
ཁ་ཚང་རྒྱ་ཡིག་གཙོ་ཁྲིད་དེ་ནི་རྒྱ་ཡིག་གཙོ་བོ་དེར་བསྟན་ནས་རྒྱ་ཡིག་གཙོ་བོ་དེ་ནི་མ་མཐའི་དར་དབང་ཆོག་གམ་མི་ཤེས་ཆོག་ནང་ན་བོད་ཡིག་གི་འཛིན་གྲྭ་ཞིག་མི་ཡོད་ཀི་མི་ཁོག་བོད་ཡིག་སྦྱོང་ན། འདི་ལོར་མཐོ་རྒྱུགས་ཁྲོད་བོད་རིགས་ས་ཁུལ་ནས་རྒྱ་ཡིག་གི་ཡིག་རྒྱུགས་གཏོང་མཁན་སློབ་མ་མང་ཤོས་ལྷ་ས་དང་དཀར་མཛེས། མཚོ་སྔོན་མགོ་ལོག་སོགས་ཡིན་པ་དང་དཔེར་ན་གནས་ཚུལ་མཁོ་སྤྲོད་པས་མགོ་ལོག་ཁུལ་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་སློབ་གྲྭ་ཁག་ཏུ་བོད་ཡིག་གི་སློབ་ཚན་འཁྲིད་བཞིན་ཡོད་པ་དང་ད་ལོ་ནས་བཟུང་མཐོ་རྒྱུགས་གཏོང་མཁན་སློབ་མ་ཚོས་ཡིག་རྒྱུགས་རྒྱ་ཡིག་ནང་གཏོང་དགོས་བྱུང་ཡོད་པས་སློབ་མ་ཚོར་རྒྱ་ཡིག་གི་གནས་ཚད་ལོན་གྱི་མེད་པས་རྒྱ་རིགས་སློབ་མ་དང་གཅིག་གྱུར་གྱི་སྐར་གྲངས་ལོན་མི་ཐུབ་པས་གནད་དོན་དེས་སློབ་མ་ཚོའི་རྒྱུགས་འབྲས་ལ་གྱོང་གུད་དང་མཐོ་རིམ་སློབ་ཆེན་ཡག་པོ་ཁག་ཏུ་ཚུད་མི་ཐུབ་པ་ཡོང་གི་ཡོད་པ་འགྲེལ་བརྗོད་གནང་བྱུང་ལ། ཡང་འབྲེལ་ཡོད་གཞན་ཞིག་ནས་མཚོ་སྔོན་འབའ་རྫོང་དུ་འདི་ལོ་མཐོ་རྒྱུགས་ཁྲོད་ཞུགས་མཁན་བོད་རིགས་སློབ་མ་དྲུག་བརྒྱ་ལྷག་ཡོད་པ་ལས་རྩིས་དངོས་རྫས་གསུམ་སློབ་ཚན་ཚང་མ་རྒྱ་ཡིག་ནང་གཏོང་གི་ཡོད་པ་འགྲེལ་བརྗོད་གནང་བྱུང། མཚོ་སྔོན་མགོ་ལོག་མངའ་བདག་བོད་ནང་མཚོ་སྔོན་མངའ་བདག་དེ་ཁ་ཚང་རྒྱ་ཡིག་ནང་གཙོ་བོ་རྒྱ་ཆེའི་ཐོག་ཆགས་ཡོད་དེ། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར་གཞིགས་ན་དེ་སྔ་བོད་རིགས་འདུས་སྡོད་ས་ཁུལ་གྱི་སློབ་མ་ཚོར་མཐོ་རྒྱུགས་ཁྲོད་གྲངས་ཉུང་མི་རིགས་ཀྱི་སྐར་གྲངས་ཤིག་ཡིག་རྒྱུགས་ཁྲོད་སྐར་མ་ལྔ་ཙམ་ཁ་སྣོན་བྱེད་སྲོལ་ཡོད་ཅིང་ཕྱི་ལོ་གཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་སློབ་གསོ་འདྲ་མཉམ་ཡོང་དགོས་སྐོར་གྱི་སྲིད་བྱུས་འོག་བོད་ནང་གི་ས་ཁུལ་མང་ཆེ་བ་ཞིག་ཏུ་ཁ་སྣོན་སྐར་གྲངས་དེ་མེད་པ་བཟོས་ཡོད་འདུག་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་རྒྱ་ཡིག་ནང་ཡིག་རྒྱུགས་གཏོང་དགོས་པ་དེས་སློབ་མ་ཚོས་སྐར་གྲངས་ཡག་པོ་མི་ལོན་པ་དང་སློབ་ཆེན་ཁག་ཏུ་ཡིག་རྒྱུགས་མ་འཕྲོད་པ་ཡིན་ན་ལས་ཀ་རག་རྒྱུ་ཁག་པོ་ཆགས་ཡོད་པས་དེང་སྐབས་བོད་ནང་དུ་དམའ་འབྲིང་སློབ་གྲྭ་དང། མཐོ་འབྲིང་སློབ་གྲྭ་སོགས་ནས་སློབ་སྦྱོང་མཚམས་འཇོག་མཁན་སློབ་མ་མང་རུ་འགྲོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། འདི་ལི་ཤི་ཅང་པོ་ནི་མགྱོགས་མོ་ཟེར་གི་མི་དེ་མ་སོང་དུས་དེ་དག་གི་ཏང་ཡོངས་ཀྱི་ཐབས་ཤིག་མི་འདུག་བ། རྒྱ་རིགས་མི་དང། རྒྱ་ནག་གཞུང་གི་རྩ་ཁྲིམས་དང་ས་གནས་མི་རིགས་བཅའ་ཁྲིམས་ནང་མི་རིགས་ས་གནས་ཁག་ཏུ་སློབ་གསོ་མྱོང་བར་མི་རིགས་རང་གི་སྐད་ཡིག་ནང་སློབ་ཁྲིད་དགོས་པ་བཀོད་ཡོད་ཅིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་འབྲེལ་ངོས་ནས་སློབ་གསོ་འདྲ་མཉམ་བྱས་པ་དང་རྒྱ་སྒྱུར་སློབ་གསོའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད་ལ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཡར་རྒྱས་གཏོང་དགོས་པར་སློབ་གསོའི་ཐབས་ལམ་བསྒྱུར་དགོས་པར་བྱས་ནས་རྒྱ་ནག་གི་རྩ་ཁྲིམས་ནང་གསལ་བའི་མི་རིགས་ས་གནས་ཀྱི་སློབ་གསོའི་རང་དབང་དང་ལག་ལེན་གཉིས་རྩ་ནས་འགལ་ཡོད་པས།

བོད་ནང་ལ་མཚོན་ན་དེ་སྔ་རྒྱ་ནག་གི་མཐོ་རྒྱུགས་ཁྲོད་བོད་ཡིག་གི་ཡིག་རྒྱུགས་བྲིས་ནས་ཁུལ་དང་ཞིང་ཆེན་རིམ་པའི་ནང་ཡིག་རྒྱུགས་གྲུབ་འབྲས་ཨང་དང་པོ་ལེན་མྱོང་མཁན་བིས་མདོ་པཎ་ཆེན་རིན་པོ་ཆེའི་བོད་ཡིག་སློབ་འབྲིང་དང་རྔ་བ་ཁུལ་མཛོད་དགེའི་ཨ་ཁུ་ཉི་མས་ཆེད་འཛུགས་གནང་བའི་སློབ་འབྲིང་སོགས་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མཛོད་དགེའི་བོད་ཡིག་སློབ་འབྲིང་གི་མཐོ་རྒྱུགས་ཁྲོད་སློབ་ཚན་ཚང་མ་བོད་ཡིག་ནང་ཡིག་རྒྱུགས་བཏང་སྟེ་རྔ་བ་ཁུལ་ཡོངས་ནས་སྐར་གྲངས་མཐོ་ཤོས་བླངས་ཡོད་འདུག་ལ་སི་ཁྲོན་ཞིང་ཆེན་གྱི་རྩིས་དངོས་རྫས་གསུམ་གྱི་སྐར་གྲངས་མཐོ་ཤོས་སློབ་མ་ཚོ་ཡང་སློབ་གྲྭ་དེ་ནས་ཐོན་ཡོད་འདུག་རྒྱ་ནག་གཞུང་འབྲེལ་སློབ་གསོ་ལས་ཁུངས་ཟེར་བའི་གྲངས་ཐོ་ལྟར་ན་འདི་ལོ་རྒྱ་ནག་རྒྱལ་ཡོངས་སུ་མཐོ་རྒྱུགས་ཁྲོད་ཞུགས་མཁན་སློབ་མ་ཁྲི་གཅིག་སྟོང་ཉིས་བརྒྱ་དགུ་བཅུ་གོ་གཅིག་དང་སྔར་ལོ་དང་བསྡུར་ན་སློབ་ཕྲུག་ཁྲི་དགུ་བཅུ་གོ་བརྒྱད་འཕར་ཡོད་སྐོར་བཀོད་འདུག་ལ། འདི་ལོ་ལྟ་བུར་མཚོན་ན་རྒྱ་ནག་གཞུང་འབྲེལ་ངོས་ནས་མཐོ་རྒྱུགས་ཡིག་ཚད་དྲང་བདེན་ཡོང་ཆེད་ཉེན་དམག་དང་ཉེན་རྟོག་པ་དྲ་རྒྱ་ཤུགས་ཚད་མཐོ་ཤོས་སུ་བསྐོར་ནས་རྒྱུགས་རའི་ནང་ལྟ་བཤེར་དང་སློབ་མ་ཚོས་རྒྱུགས་རའི་ནང་ཡིག་རྒྱུགས་གཏོང་ཆོག་པའི་ལག་ཁྱེར་ལས་གཞན་པའི་ཅ་དངོས་གང་ཡང་འཁྱེར་མི་ཆོག་པ་སོགས་བརྗོད་འདུག་ལ་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡུལ་ཤུལ་སོགས་སུ་བརྡ་ལན་གང་ཡང་མེད་པར་མཐོ་རྒྱུགས་སྐབས་རྒྱུགས་ཤོག་བཀྲམ་རྗེས་རྒྱ་ཡིག་ནང་ལན་འདེབས་དགོས་པར་བསྐུལ་བས་ཡུལ་ཤུལ་སོགས་སུ་ཡིག་ཚད་མ་འཕྲོད་པའི་སློབ་མ་མང་དག་ཞིག་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཧོང་ཀོང་གི་ཕྱོགས་འགལ་ཆབ་སྲིད་ཚོགས་པ་གི་མི་སྣ་ཚོས་ཚོགས་པ་གི་དངུལ་བྱང་སྒོ་བརྒྱབ་པར་བསྙད་ནས HSBC ཞེས་པའི་དངུལ་ཁང་གི་ལས་ཁུངས་ལྟེ་བ་གི་མདུན་དུ་ངོ་རྒོལ་སྐད་འབོད་བྱས་འདུག་ཧོང་ཀོང་དུ་ཡོད་པའི HSBC ཞེས་པའི་དངུལ་ཁང་གིས་ཧོང་ཀོང་གི་ཕྱོགས་འགལ་ཆབ་སྲིད་ཚོགས་པ་གི་དངུལ་བྱང་སྒོ་བརྒྱབ་པར་བསྙད་ནས་བདུན་ཕྲག་འདིའི་ནང་ཕྱོགས་འགལ་ཚོགས་པ་གི་དོན་གཉེར་བ་ཚོས་དངུལ་ཁང་གི་ལས་ཁུངས་ཨ་མ་གི་མདུན་དུ་ངོ་རྒོལ་སྐད་འབོད་བྱས་ཤིང་དངུལ་བྱང་སྒོ་བརྒྱབ་པ་དེ་ནི་འཇམ་པོ་གི་ལམ་ནས་ཆབ་སྲིད་ཀྱི་ཉེས་ཆད་བཅད་པ་ཞིག་རེད་ལ།

རོའི་ཊར་གསར་ཁང་གིས་ཕྱི་ཚེས་དགུ་གི་ཉིན་ཨ་མི་རི་ཀའི་རྒྱལ་ས་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཨ་མི་རི་ཀའི་གྲོས་ཚོགས་གོང་མ་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་གཟའ་ཕུར་བུ་གི་ཉིན་རྒྱ་ནག་དེ་བཞིན་ཡར་རྒྱས་འགྲོ་བཞིན་པའི་གནས་བབ་ཀྱི་ཁྲིམས་གཞི་མཇུག་སྒྲིལ་རྒྱུ་གི་སྐོར་གྱི་གྲོས་གཞི་ལ་དགག་བྱ་མ་བྱུང་བར་མོས་མཐུན་བྱས་ཤིང། དེ་ནི་ཨ་མི་རི་ཀ་གི་ཕྱོགས་ནས་རྒྱ་ནག་དེ་བཞིན་འགྲན་རྩོད་ཀྱི་དམིགས་སྒོར་བཟུང་བ་ཞིག་ཡིན་འདུག་ལ། དེ་ཡང། ཨ་མི་རི་ཀའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་གྲོས་གཞི་དེའོ། ཨ་མི་རི་ཀའི་ཕྱི་འབྲེལ་དྲུང་ཆེས། རྒྱལ་སྤྱིའི་སྒྲིག་འཛུགས་སུ་རྒྱ་ནག་དེ་བཞིན་ཡར་རྒྱས་འགྲོ་བཞིན་པའི་གནས་བབ་ནས་འགྱུར་བ་གཏོང་རྒྱུར་འབད་བརྩོན་གནང་དགོས་པའི་རེ་འདུན་བཏོན་ཡོད་པ་རེད། ཡིན་ཡང་གནས་ཚུལ་དེའི་རྐྱེན་གྱིས་རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེ་པིན་གྱིས་ཨ་མི་རི་ཀས་རྒྱ་ནག་གི་ཐོག་ཡར་རྒྱས་ཕྱིན་པ་ཞེས་པའི་ཚིག་བརྗོད་བཙན་སྐུལ་བྱས་པར་དམིགས་ཡུལ་གཞན་ཞིག་ཀྱང་ཡོད་ཚུལ་དང། དེའང་རྒྱ་ནག་གི་ཡར་རྒྱས་ལ་འགོག་རྐྱེན་སློང་ཐབས་སུ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་གནས་བབ་མེད་པ་བཟོ་ཐབས་བྱེད་ཀྱི་ཡོད་ཅེས་སྙོན་འཛུགས་བྱས་འདུག། བོད་དོན་ཞི་བའི་འཐབ་རྩོད་པ་གླིང་ཚ་ཚེ་བརྟན་རྡོ་རྗེ་ལགས་བོད་དོན་གོམ་བགྲོད་ཀྱི་ལས་འགུལ་སྤེལ་སྐབས་གར་སོང་ཆ་མེད་དུ་གྱུར་ནས་ལོ་ངོ་བཅུ་འགོར་གྱི་ཡོད་ན་ཡང་ཁོང་གི་གནས་ཚུལ་གང་ཡང་ཤེས་རྟོགས་མེད་པར་གྱུར་ཡོད་པའི་སྐོར་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། བོད་དོན་ཞི་བའི་འཐབ་རྩོད་པ་གླིང་ཚ་ཚེ་བརྟན་རྡོ་རྗེ་ལགས་ཀྱིས་བོད་དོན་ཞི་བའི་གོམ་བགྲོད་ཐེངས་གཉིས་པའི་ལས་འགུལ་སྤེལ་བཞིན་པའི་སྐབས་ཏེ་ཉིས་སྟོང་བཅུ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བཀའ་བློན་སྦུག་ནས་ཐོན་རྗེས་བོད་ཀྱི་ས་མཚམས་དང་ཉེ་ཁུལ་ལ་སླེབས་སྐབས་གར་སོང་ཆ་མེད་དུ་གྱུར་ནས་ད་བར་ལོ་ངོ་བཅུ་འཁོར་ཡོད་པ་དང། ད་ལྟའི་ཆར་ཁོང་གི་གནས་ཚུལ་གང་ཡང་ཤེས་རྟོགས་ཐུབ་ཀྱི་མེད་པ་རེད། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་གསུམ་བཅུའི་དུས་དྲན་དང་སྟབས་བསྟུན་བོད་དོན་ཞི་བའི་འཐབ་རྩོད་པ་གླིང་ཚ་ཚེ་བརྟན་རྡོ་རྗེ་ལགས་ཀྱིས་རྒྱ་གར་རྡ་རམ་ས་ལ་ནས་བོད་ཀྱི་རྒྱལ་ས་ལྷ་སའི་བར་ཞི་བའི་གོམ་བགྲོད་གནང་རྒྱུའི་དམ་བཅའ་བཞག་སྟེ། དགོས་འདུན་དོན་ཚན་ལྔ་བཏོན་ཡོད་པ་དང་དེ་དག་ནི་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་སྒོ་ནས་རྒྱལ་བ་རིན་པོ་ཆེ་རང་ཡུལ་དུ་ཕེབས་འཇུག་དགོས་གཉིས་པ། རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་སྒོ་ནས་ཆུང་གྲས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་བཅས་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་བཙོན་ལས་གློད་དགོས། གསུམ་པ། རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་སྒོ་ནས་བོད་མི་ཚོར་རང་གི་སྐད་དང་ཡི་གེ་སྦྱོང་རྒྱུའི་བདག་དབང་སྤྲོད་དགོས། བཞི་བ། བོད་མི་རྣམས་རང་ཡུལ་ནས་རང་གི་ཆོས་ཀྱི་གོམས་གཤིས་སོགས་ཀྱི་དབང་ཆ་ཚང་མ་སྤྲོད་དགོས། ལྔ་བ། ད་ལྟའི་ཆེས་ཛ་དྲག་གི་སྡུག་སྦྱོང་མནར་གཅོད་གཏོང་མཁན་གྱི་དམག་མི་ཡོངས་རྫོགས་བོད་ས་ནས་ཕྱིར་འཐེན་བྱེད་དགོས། ཞེས་པའི་དོན་ཚན་ལྔ་བོ་དེ་རེད། ཉིས་སྟོང་བཅུ་གཉིས་ལོའི་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་གསུམ་པའི་མཛད་སྒོ་གྲུབ་མཚམས་སུ་བོད་དོན་འཐབ་རྩོད་པ་གླིང་ཚ་ཚེ་བརྟན་རྡོ་རྗེ་ལགས་དང་ཁོང་གི་ཨ་མ་འདས་པོ་ལྡོམ་པོ་སྐྱིད་ལགས་སྲིང་མོ་གླིང་ཚ་ལྷ་མོ་སྐྱིད་བཅས་གསུམ་གྱིས་བོད་སྐྱོད་ཞི་བའི་གོམ་བགྲོད་མགོ་བཙུགས་ཏེ་ཉིན་དྲུག་བཅུའི་རིང་རྒྱ་གར་གྱི་མངའ་སྡེ་དྲུག་བརྒྱུད་དེ་སྤྱི་ལེ་ཆིག་སྟོང་སུམ་བརྒྱ་ཙམ་ལ་གོམ་བགྲོད་གནང་མཐར་ལོ་དེའི་ཕྱི་ཟླ་ལྔ་བའི་ཚེས་བཅུ་གསུམ་གྱི་མཚན་མོར་རྒྱ་གར་དང་བལ་ཡུལ་གྱི་ས་མཚམས་གོ་རག་པུར་དུ་བལ་པོའི་མཐའ་སྲུང་དམག་གིས་བཀག་འགོག་བྱས་པར་བརྟེན་ཚེ་བརྟན་རྡོ་རྗེ་ལགས་ཀྱི་ཨ་མ་དང་སྲིང་མོ་གཉིས་བཞག་སྟེ་མཚན་མོར་ཁོང་གཅིག་པུ་ཕྱིན་ཡོད་ཀྱང་ཕྱི་ཟླ་ལྔ་བའི་ཚེས་ཉེར་གཅིག་ཉིན་བལ་ཡུལ་ཉེན་རྟོག་པས་འཛིན་བཟུང་གིས་བཙོན་འཇུག་བྱས་པ་དང་ཁོང་གིས་བཙོན་ཁང་དུའང་ངག་བཅད་ཀྱི་ངོ་རྒོལ་གནང་ཡོད་པ་རེད། དེའི་རྗེས་ཁོང་གིས་ཡང་བསྐྱར་ཉིས་སྟོང་བཅུ་གསུམ་ལོའི་གསུམ་པའི་ཚེས་བཅུ་ཉིན་བཞུགས་སྒར་རྡ་རམ་ས་ལར་གསུམ་བཅུའི་དུས་དྲན་ཐེངས་ལྔ་བཅུ་ང་བཞི་པའི་མཛད་སྒོ་གྲུབ་པ་དང་བསྟུན་བོད་སྐྱོད་ཞི་བའི་གོམ་བགྲོད་ཐེངས་གཉིས་པ་འགོ་འཛུགས་ཀྱིས་ཉིན་གྲངས་བརྒྱད་ཅུ་གྱ་དགུའི་རིང་རྒྱ་གར་གྱི་མངའ་སྡེ་དྲུག་ཙམ་བརྒྱུད་དེ་སྤྱི་ལེ་ཉིས་སྟོང་བརྒྱ་ར་བཞི་བཅུ་ཞེ་བརྒྱད་ཙམ་ལ་གོམ་བགྲོད་གནང་མཐར། ལོ་དེའི་ཕྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་རྒྱ་གར་གྱི་ནུབ་བེང་གོལ་མངའ་སྡེའི་ཀ་ལོན་སྦུག་ས་སྐྱ་གྲྭ་ཚང་དུ་ལྕགས་རྟ་དང་ཅ་དངོས་བཞག་སྟེ་ཁོང་གཅིག་པུ་རྐང་ཐང་ལ་ཕྱིན་རྗེས་གར་སོང་ཆ་མེད་དུ་གྱུར་ནས་ད་བར་ལོ་ངོ་བཅུ་འཁོར་ཡོད་པ་རེད། ཁོང་གིས་བོད་སྐྱོད་ཞི་བའི་གོམ་བགྲོད་ཐེངས་གཉིས་པའི་སྐབས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་ཁོང་གི་ལས་འགུལ་དེའི་དམིགས་ཡུལ་ནི་བོད་མི་རིགས་ཀྱི་རང་དབང་དང་ཞི་བདེ་དམིགས་བསལ་རྒྱལ་བ་རིན་པོ་ཆེ་བོད་ནང་གདན་འདྲེན་ཞུ་ཆེད་ཡིན་པའི་སྐོར་སོགས་གསུངས་ཡོད།
ད་ཞི་བའི་འཐབ་རྩོད་སུ་བྱུང་འདུག་ང་རང་གི་བོད་མི་རིགས་ཀྱི་རང་དབང་དང་ཞི་བདེ་ད་དམིགས་བསལ་གྱི་རྒྱལ་བ་རིན་པོ་ཆེ་བོད་ཁ་བ་གངས་ཅན་ལ་གདན་འདྲེན་བྱེད་ཐུབ་རྒྱུ་དངོས་གནས་ཙང་ནི་བོད་མི་སྒེར་བ་ཟིག་གི་ཆ་ནས་ཞི་བའི་འཐབ་རྩོད་ཟིག་ག་འདི་མོ་ཟིག་གི་ཡིན་ནི་དེ་དམིགས་བསལ་གྱི་རྒྱ་བཞག་ཆེད་དགོངས་ནི་ད་ལྟ་ང་ཚོ་བོད་ནང་ན་ཞི་བའི་མེ་ལྕེ་འབར་སྐོམ་ནི་ཟིག་ཞི་བའི་མེ་ལྕེ་གི་རྒྱུ་དེ་མོ་ཟིག་ངོ་རྒོལ་དེ་མོ་ཟིག་ཁ་བྱང་གི་འོག་ནས་འབོག་གི་ཡོད་དེ་འདི་སྒང་ལ་ང་ཚོ་ད་ལྟ་གི་ཉི་མ་འདིའི་བར་དུ་མི་མགོ་བརྒྱ་ར་བཅུ་སྐོར་རང་གི་མི་རིགས་ཀྱི་རང་དབང་དང་རྒྱལ་བ་རིན་པོ་ཆེ་བོད་ལ་གདན་འདྲེན་བྱེད་རྒྱུ་འབོད་ཚིག་དེའི་འོག་ནས་སོ་སོ་གི་ཚེ་སྲོག་མི་རིགས་ཀྱི་ཆེད་དུ་འདི་ཡིན་ཞེས་པའི་མེ་ལྕེ་བསྒྲོན་བཞག་ན་རེད་ད་འདི་མོ་ཟིག་གི་བློས་བཏང་ཡས་ཐུབ་ཁོ་ནི་ད་ང་ཚོས་འདི་ཙམ་གྱི་རང་དབང་དབང་པ་ན་འདི་ནི་ཁོང་ཚོ་གི་ཁ་ཆེམས་ཙམ་ཟིག་ལ་མ་མཐའ་ཞིག་འཛམ་གླིང་སྒང་བརྒྱུད་སྒྲོག་བྱེད་མ་ཐུབ་པ་ཡིན་ན། དེབ་དང་བོད་མི་ཟིག་ལ་སྐྱེས་མའི་གོམ་བགྲོད་འདི་ཆགས་ས་མེད་གི་བསམ་བློ་བསམ་བློ་དེ་མོ་མང་ང་ཟིག་གི་སྒང་ནས་ང་རང་གི་ཞི་བའི་གོམ་བགྲོད་འདི་ནང་དུ་ལོ་ཕུལ་མི་ཐབས་ཀི་ཆགས་འདོད་མི་རེད་ད་ངས་དཀའ་ངལ་ད་དེ་མོ་མང་ང་ཟིག་ང་རང་གི་སྒང་ཡང་གོམ་བགྲོད་ངས་ཟིག་མི་བསམ་གི་མེད། གླིང་ཚ་ཚེ་བརྟན་རྡོ་རྗེ་ལགས་ནི་རྩོམ་པ་པོ་ཞིག་ཀྱང་ཡིན་ལ་ཁོང་གིས་བརྩམས་པའི་བརྩེ་དུང་གི་ཨ་ལོང་ལས་ཤོར་བའི་སེམས་ཁྲལ་དམར་བོ་དང་བརྩེ་དུང་མི་རྐྱང་རི་ལ་ཆེ་བའི་གཏམ་རྒྱུད། གནམ་གཤིས་ཀྱི་བརྩེ་དུང། གྲྭ་བ་མི་བྱེད་སྦྱིན་བདག་མི་དགོས་ཞེས་པ་སོགས་ཀྱི་དཔེ་དེབ་གཙོས་དུས་དེབ་དང་ཚགས་པར། དྲ་ཚིགས་སོགས་སུ་རྩོམ་ཡིག་སྣ་མང་སྤེལ་བ་དག་གིས་བོད་མི་མང་པོ་ཞིག་ལ་བག་ཆགས་ཟབ་མོ་ཞིག་བཞག་ཡོད་པ་རེད། གཤམ་ནས་རྡོ་རྗེ་མཚོ་གིས་རྒྱང་སྲིང་བྱེད་པའི་གསར་འགྱུར་དཔྱད་གཏམ་ཞིག་གསན་རོགས་ཞུ། བོད་མིར་ཏང་སྤྱི་ཚོགས་སུ་ཁོ་ནོར་གི་ལས་འཆིང་གི་ནང་དུ་དེང་སྐབས་རྒྱ་ནག་ནང་ན་གཞོན་ཚོ་ལ་ལས་ཀ་མ་རག་པའི་དཀའ་ངལ་འཕྲད་བཞིན་པའི་སྐབས་འདི་ལ་རྒྱ་ནག་གིས

ཁོ་ཚོར་རང་ཉིད་ཀྱི་ལུས་ཤུགས་ཀྱི་ངལ་རྩོལ་བྱེད་མི་ཐུབ་པ་དང་ཞིང་གྲོང་ཁུལ་དུ་འགྲོ་མི་ཐུབ་པའི་བསམ་བློ་འདོར་དགོས་ཞེས་བརྗོད་ནས་ན་གཞོན་ཚོས་དཀའ་ལས་རྒྱག་རྒྱུར་སྦྱོང་བརྡར་བྱ་འོས་པའི་ལམ་སྟོན་བྱས་ཡོད་སྐོར་ལུང་འདྲེན་བྱས་ཡོད་པ་རེད། ཉེ་བའི་ལོ་འགའི་རིང་རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་གཙང་སེལ་ཟེར་བའི་སྲིད་ཇུས་འོག་ཁྱིམ་སྡོད་བཀའ་རྒྱ་ལག་བསྟར་ནན་མོ་བྱས་པའི་ཉེར་ལེན་གྱིས་བཟོ་ལས་དང་ཚོང་ལས་ཁང་སོགས་ཁེ་གཉེར་ལས་ཁང་མང་པོ་ཞིག

རྒྱ་ནག་གཞུང་གིས་ཕྱི་ཟླ་ལྔ་པའི་ཟླ་མཇུག་ཏུ་ཁྱབ་བསྒྲགས་བྱས་པ་ལྟར་ན་ཕྱི་ཟླ་བཞི་པར་ལོ་ན་བཅུ་དྲུག་ནས་ཉི་ཤུ་རྩ་བཞི་བར་གྱི་ལས་གནས་འཚོལ་མཁན་གྱི་མི་མང་ཁྲོད་ལས་གནས་མ་རག་པའི་མི་གྲངས་ཀྱིས་བརྒྱ་ཆའི་ཉི་ཤུ་ལྷག་ཟིན་ཡོད་འདུག་རྒྱ་ནག་ནང་སྔར་བྱུང་མྱོང་མེད་པའི་ན་གཞོན་ཚོར་ལས་གནས་མི་རག་པའི་དཀའ་ངལ་ལ་འཕྲད་བཞིན་པའི་དུས་སྐབས་འདིར་རྒྱ་ནག་གཞུང་གིས་བོད་སྐྱོབ་ཟེར་བར་ཁ་གཡར་ནས་རྒྱ་རིགས་ཆེད་ལས་པ་ཟེར་མཁན་བརྒྱ་ཕྲག་མང་པོར་བོད་ནང་ལས་གནས་མཁོ་སྤྲོད་ཀྱི་བྱ་འགུལ་རིམ་པ་སྤེལ་བཞིན་པའི་གནས་ཚུལ་འཐོན་ཡོད་པ་རེད། འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་བོད་ནང་ནས་སྤྱང་གྲུང་ལྡན་པའི་བོད་ཕྲུག་སྟོང་ཕྲག་མང་པོ་རྒྱ་ནག་ནང་ལོགས་ཀྱི་སློབ་གྲྭ་ཁག་དང་སློབ་གྲྭ་ཆེན་མོ་སོགས་སུ་བསྐྱལ་ཏེ་ཆེད་ལས་སྣ་མང་ཐོག་སློབ་གཉེར་བྱས་རྗེས་ཕྱིར་བོད་ནང་ལོག་ཡོད་མོད་དེ་དག་ལ་ལས་གནས་རག་གི་མེད་པའི་དཀའ་ངལ་ལ་འཕྲད་བཞིན་པ་དང། རྒྱ་ནག་གིས་ད་ལྟ་བོད་ཁུལ་དུ་ཤེས་ལྡན་མི་སྣའམ་ཆེད་ལས་མི་སྣ་གདན་འདྲེན་ཟེར་བའི་བྱ་འགུལ་རིགས་བརྒྱུད་ནས་བོད་ནང་མུ་མཐུད་རྒྱ་རིགས་གཞིས་སྤོར་གྱི་བྱ་འགུལ་རིགས་སྤེལ་བཞིན་ཡོད་འདུག་རྒྱ་ནག་གིས་བོད་ས་བཙན་བཟུང་བྱས་པ་ནས་བཟུང་བོད་ནང་ཡར་རྒྱས་གཏོང་ཆེད་རྒྱ་ནག་ནང་གི་རྒྱ་རིགས་ཤེས་ལྡན་མི་སྣ་བོད་ནང་གདན་འདྲེན་བྱེད་ཀྱི་ཡོད་ལུགས་བསྒྲགས་བཞིན་ཡོད་མོད་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ཀྱིས་རྒྱ་ནག་གིས་དེ་ལྟ་བུའི་འཁྲབ་སྟོན་བྱས་ཏེ་དོན་ངོ་མར་བོད་ནང་རྒྱ་རིགས་མང་པོ་གཞིས་སྤོར་བྱེད་རྒྱུར་དམིགས་ཡོད་སྐོར་འདི་གའི་བཅར་འདྲི་སྐབས་གསུངས་སོང། ལག་རྩལ་པ་དང་ཤེས་ཡོན་ཅན་དང་དམ་ཐིག་ཁ་ཡེ་རི་བོད་ཀྱི་ནང་ཡ་ར་པོ་ཡ་དེ་ལྟར་བྱ་ན་གི་དུས་ཐོག་མ་ནས་ནས་ད་ལྟ་བར་དུ་ད་དུང་མུ་མཐུད་དུ་ལག་ལེན་དེ་ལས་འགྲོ་གི་ནས་སྲིད་ཇུས་དང་བྱེད་ཐབས་ཅིག་རེད་དང་ཅིག་ག་རེ་ཟེར་ན་ད་གཙོ་བོ་རྒྱ་རིགས་བོད་ཀྱི་ནང་དེ་ལས་ནུས་པ་ཅི་ཡ་ཐེ་ཁེ་གི་ནུས་པ་ཅི་དེ་ན་ཡང་ཕྱི་ལོགས་རྒྱལ་སྤྱི་དང་བོད་ནང་ཁོངས་གི་བོད་རིགས་དང། ད་ང་ཚོའི་བཙན་བྱོལ་ནང་གི་མི་མང་དང་ཚང་མ་ཞིག་ལྟ་ཚུལ་དེ་ཏག་ཏག་མི་ཡོང་རེ་བརྩམས་པ་ད་འཁྲབ་སྟོན་རང་བཞིན་གྱི་ད་ཤེས་ལྡན་མི་སྣ་ཡར་གཏོང་དགོས་ཡོད་ཟེར་ལབ་ཡ་ར་ཁ་དེ་འདྲ་གི་ཡིན། ཡང་ཁོང་གིས་ད་ལྟ་བོད་ཀྱི་གྲོང་ཁྱེར་ཆེ་ཁག་ནང་རྒྱ་རིགས་ཀྱིས་ཁེངས་ཡོད་པ་དང། རྒྱ་རིགས་དེ་དག་གིས་བོད་ནང་གནད་འགག་ཆེ་ས་དག་བདག་འཛིན་བྱེད་པ་དང་བོད་པར་གཉེན་སྒྲིག་བྱས་ཏེ

སྡོད་གནས་སོགས་མཁོ་སྤྲོད་བྱ་རྒྱུ་མ་ཟད་ཁྱིམ་ཚང་བཀོད་སྒྲིག་བྱེད་པ་དང་འཕྲོད་བསྟེན་འགན་སྲུང་བཅས་ལ་ས་གནས་གཞུང་གིས་རྒྱབ་རོགས་བྱ་རྒྱུ་ཡིན་ལུགས་བཤད་འདུག་ཡང་ཧྲེན་ཀྲེན་གི་དབྱི་སྒྱུར་ཚོགས་འདུ་ཟེར་བ་དེའི་ཐོག་སྐོར་ཁག་བཅུ་པའི་བོད་སྐྱོར་ལས་བྱེད་པ་དང་ཤེས་ལྡན་མི་སྣ་ཟེར་བའི་འགོ་ཁྲིད་གཞོན་པ་དབྱིན་ཁྲོན་ཧུའེ་ཡིས་ས་གནས་སྲིད་གཞུང་གིས་རྒྱལ་ཁབ་ཕྱི་ནང་གི་ཤེས་ལྡན་མི་སྣ་འགུག་ཐབས་བྱེད་བཞིན་ཡོད་ལུགས་བཤད་འདུག། ཡིན་ནའང་བོད་མི་ན་གཞོན་བརྒྱ་ཕྲག་མང་པོ་ཞིག་གིས་སློབ་ཆེན་ཁག་ཏུ་ཆེད་ལས་སློབ་གཉེར་མཐར་ཕྱིན་ནས་ཕྱིར་བོད་ནང་སླེབས་སྐབས་ལས་གནས་མ་རག་པར་ལུས་ཡོད་པ་དང་དེ་བཞིན་བོད་ཕྲུག་མང་པོ་ཞིག་གིས་རྒྱ་གར་སོགས་ནང་སློབ་གཉེར་བྱས་རྗེས་རང་ཡུལ་དུ་ལོག་མཁན་ཚོར་གཞུང་ཕྱོགས་ནས་དབྱེ་འབྱེད་དང་ལྟ་སྟངས་ངན་པ་བཟུང་ནས་ལས་གནས་མཁོ་སྤྲོད་མི་བྱེད་པ་མ་ཟད་འཚོ་གནས་ཀྱི་ཐོག་ལའང་དཀའ་ངལ་འཕྲད་བཞིན་ཡོད་པ་དང།

ད་བོད་ལ་དབང་སྒྱུར་བྱས་ནས་ཨ་ནི་བོད་མི་རིགས་རྩ་མེད་བཟོ་ཡ་དང་རྒྱ་རིགས་བོད་ལ་ཡོང་ནས་ད་ཅིག་དཔལ་འབྱོར་དང་ད་ལག་རྩལ་དང་ཨ་ནི་ཚན་རིག་དང་གང་གི་ཕྱོགས་ནས་ད་རྐང་དེ་ཟིན་ནས་བོད་པ་དབྱེ་འབྱེད་བྱས་ཡ་དང་ཨ་ནི་ཁོ་རང་ཚོ་གི་ད་ཕྱོགས་ཡོངས་ནས་གནད་འགག་ཆེ་ས་ཚང་མ་རྒྱ་མི་གིས་བཟུང་ཡ་གི་ད་སྲིད་བྱུས་དེ་ཡིན་པ་དེ་གསལ་པོ་འདྲ་བོ་ཅིག་རེད་སེང་གི། རྒྱལ་སྤྱིའི་སྟེང་བོད་ཀྱི་གནས་སྟངས་ཐོག་ཉམས་ཞིབ་གནང་མཁན་ཚོས། རྒྱ་ནག་གཞུང་གིས་བོད་ནང་རྒྱ་རིགས་མང་པོ་གཞིས་སྤོར་བྱས་ཏེ་བོད་མི་རྣམས་རང་ཡུལ་དུ་གྲངས་ཉུང་མི་རིགས་ལྟ་བུར་བསྒྱུར་ཐབས་བྱེད་བཞིན་པ་མ་ཟད་ད་དུང་བོད་ཕྲུག་རྣམས་བཙན་དབང་གིས་གཏན་སྡོད་སློབ་གྲྭར་བཅུག་ནས་རྒྱའི་སྐད་ཡིག་གཙོ་བོར་བཟུང་ནས་སློབ་ཁྲིད་བྱེད་པ་དང་བོད་ཕྲུག་རྣམས་ཕ་མ་ནང་མི་དང་ཁ་བྲལ་བཏང་བ་ལས་ད་དུང་བོད་ཀྱི་སྤྱི་ཚོགས་དང་བོད་མིའི་རིག་གཞུང་དང་སྲོལ་རྒྱུན་སོགས་ལའང་ཁ་བྲལ་བཏང་ཡོད་པ་མ་ཟད་རྒྱ་ནག་དམར་ཤོག་གཞུང་ལ་དགའ་ཞེན་ཅན་གྱི་མི་སྣ་གསོ་སྐྱོང་ཆེད་བྱེད་ཐབས་ཡོད་རྒུ་ལག་ལེན་བྱེད་པ་སོགས་གང་ལྟར་བོད་མིའི་ངོ་བོ་དང་རིག་གཞུང་བཅས་རྩ་མེད་བཟོས་ཏེ་བོད་རིགས་རྣམས་རྒྱ་རིགས་དང་གཅིག་མཚུངས་སུ་བསྒྱུར་རྒྱུའི་མཐར་ཐུག་གི་དམིགས་ཡུལ་བསྒྲུབ་ཐབས་བྱེད་བཞིན་ཡོད་སྐོར་ཐེར་འདོན་བྱེད་བཞིན་ཡོད་པ་རེད། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་བསྲིང་བྱས་ཟིན་པ་ཡིན། ཁྱེད་ཚོས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས